འདི་གསུམ་གྱིས་ང་ཅིག་གི་ལ་ལན་ཐབས་སྡིག་པའི་ཧོམ་རུ་བྱེད་པའི་ཅིང་འདི་གི་ན་མའི་ང་ཅིག་ལུ་ཡ་ཀན་མི་ཏཱ་ཧསེ་ལ་བི་གི་ལུ་རྒྱུ་ང་ཅིག་ཚུ་གི་ཧ་ཀོ་ད་ཁ་ཆེ་བ་ར། ང་ཅིག་བམ་པིན་ཆ་འདི་ཚུ་ལུ་ཨེ་ན་མ་སུ་མེ་གི། འདི་སུ་མེ་གི་བུའི་གི་ང་ཅིག་ལུ་སོ་ཐབས་སྡིག་ཧོམ་རུ་བྱེད་པའི་ཅིང་ད་བུའི་གི་མ་ཏཱ་བ་ལུ་འདི་སུ་མེ་རོ་ཆི་ཅག་ཆི་འདི་སུ་མེ་རོ་ཆི་ན་མ་སུ་མེ་གི་འབྲུ་སི་སི་ཡན་ཅིག་པ་འདི་སུ་རྣམས་སུ་ཆུའི་སྡིག་ཧོམ་ད་ལུ་འདི་རོ་ཆི་འདི་ཚུ་ཨེ་ང་ཅིག་ལུ་སོ་ཐབས་སྡིག་སྦྱོང། འདི་སུ་མེད་ཀྱི་གསོ་བཏབ་སྡིག་པའི་འོམ་དང་ལུ། འདི། རོ་ཕྱི་ནམ་མ་སེམས་མ་ཆུ་སྡིག་འོམ་དང་ལུ། ཨ་ཨེ་འདི་བྱས་སེ་ང་ཅི་གི་འདི། རོ་ཕྱི་ལུ་ཐོང་སྡིག་པའི་ང་ཅི་གི་འདི། ཕ་ལུ་ཡ་ང་གི་གསོ་བཏབ་སེ་ང་ཅི་ཕར་སྤྲོད་མ་སྤྲོ། ང་ཅི་གི་ཁོ་ལུ་སྦོ་མི་བྱབ་སྨྲས་ན། འདི་གི་སྟིང་ལས་དོ་རུ་ར། ང་ཅི་གི། འདི་སུ་མེད་ཀྱི། ཕ་ལུ་སྦོ་ཆབ་དི་གི་བེ་ང་ཆེ་མེབ་ཆབ་དི་བེ་དམ་ཨི། དི་ཅོག་ར་ཆི་བེ་ར། ཆེ་ཕམ་པིན་ཆ་དི་ཆུ་ལུ། དི་བཟུ་མེ་རླབ་དི་ཧོམ་དང་དུ་ནི་བེ་ཆེ་གི་མ་དྲུ་བ་ལུ། དི་བཟུ་མེ་གི། བུའི་གུ་སོ་དབ། དི་བཟུ་མེ་གི་ཅབ་ཆེམ་གི་ཆེ་ལུ་སོ་དབ། དོ་རུ་དི་མ་ཆེ་ཆེ་གི་དི་བཟུ་མེ་བྱམ་དི་ཆུ་གི་ཆེ་ལུ་རྣམ་སོ་དུང་ཆབ་དི་ཧོམ་དང་ལུ། དི་དུང་གི་ཆེ་གི། དགའ་བྱའི་ཆ་ལུགས་གནོད་པ་འབག་ཏེ་མེའོ། དེ་གནོད་པ་འབག་ཏེ་འོ་མའི་འབྲུ་སིལ་སིལ་གྱི་ཉེན་ཁའོ་ཅི་ཡུ། འདི་སྦུབས་འདི་གི་ཡན་ཆད་པ་འདི་འཇམ་འདི་གི་ཆ་ལུགས་དུང་ཕུད་རྡོ་རྗེ་ལྕགས་འདི་འོ་མ་རུ་བྱེད་པ་ཅི་བྱས་ཀྱི་སོ་བསྡེབས་འཇམ་འདི་གི་ཉེན་ཁའོ། འདི་སོ་མེད་ཀྱི་བྱས་ཀྱི་བམ་པིན་ཆ་འདི་ཚུལ་བས་གདབ་པའི་སྒོ།

འདི། ནུ། འདི་ཚུ་གི་སྡུག་མིན་མ་རེད། འདི། བུ། འདི་ཚུ་གི་སོ་བཏང་མ་རེད་སེ་ང་ཅེ་མི་འདི་ཚུ་གི་བལྟས་མིན་མེད་ན། འདི་ཅམ་གྱི་མ་གཏོགས་འདི་ཚུ་མེ་དོམ་འདི་ཚུ་ང་ཅེ་གི་གདོང་བཞག་དེ་ཟག་ཡིན་མ་རེད། དེ་ལས། འདི་ཚུ་མེ་གི་རོ་ཆི་ཆུ་ལོ་འདི་ཚུ་འོང་ཤིམ་ད་ང་ཅི་ལོ་སོ་བཏང། སེ་ལབ་འདི་གི་བས། འདི་ཚུ་མེ་ཆུམ་ད་དུས་འདི་བས་ཆེ་གི་མ་འགྲུ་བ་ལུ།

བེ་ར་བེ་རུ་ར། དུས་སུ་མེད་ཀྱི་གདོང་མཁལ་མ་རྣལ་མ་སེམས་མེད་ཀྱི་ཁྲག་གཟའ། དུས་སུ་མེད་ཀྱི་བྱ་ར་ཀྱི་གུ་དོ་ཁ་ལེ། དུས་སུ་མེད་ཀྱི་ཁྲག་དུས་སུ་ཐན་འོ་མི་གོ་ལེ་བས་ཆེ་ཕམ་པོན་ཆ་དུས་སུ་ཀྱི་སྨན་ཁ་ན་ལུ་ཀའི་གོ། དུས་སུ་མེད་སྨན་ཁ་ན་ལུ་ཀའི་དུ་ཀའི་བས་ད་ག་ཅི་ཀྱི་སོ་ད་ད་པི་ན་དུས་སུ་འདི་ག་ཀྱི་སོ་ད་ད་པི་ན་འདི་ལས་ཞོབ་དུ་ཀ། ཡང་བྱིས་པ་འདི་རྣལ་མ་སེམས་མེད་ཀྱི་ཆུའི་དུས་དུ་ཀ་འདི་ལས་ཞོབ་བས་ཆེ་ཀྱི་ཧ་གོ་ཤིམ་ད་ཡ Doctor ར་བེ་རུ Nurse ར་བེ་རུ་ཆེ་ཀྱི་ལས་ཞོབ་བས།

ཁྱེད་ཤེས་ཀྱི་ལས་རིམ་བཙན་ཚུགས་སེ་ཞུ་ནི་ཨིན།
ཀུན་སྤྱོད་ཀུན་འདུས་ལུགས་ང་བཅས་ཀྱི་བྱམས་པར་ཀེག་འདི་འཇོ་ནི། བདེ་གི་སྟིང་ལས་སྙན་སེམས་མི་བྱམས་མདའ་ཕུན་སིམ་འདི་ཚོ་ག་ར་ལུགས། ཀུན་སྤྱོད་ཀྱི་ཀུམ་འདུས་ལུགས་ང་བཅས་ཀྱི། འཇོན་རུ་བྱེད་པའི་ཕྱིན་ཆད་ཀྱི་མནའ་མ་སེམས་མའི་སེམས་ཀྱི་ནང་ན་ལས་ར། ཀུན་སྤྱོད་ལུགས་མནའ་མ་སེམས་མའི་དེབ་ཀེག་འདི་བི་ཧོ་མི་གོ་ལ་བའི་ཆེད་ག་ར་ལུགས་ལས་བྱམས་བཀའ་གནང་སེ་ཞུ་ནི་ཨིན། ཤུགས་ང་དང་མཉམ་སྤྱི་སྨན་ལམ་ཞུ་གེ། རྩ་བརྒན་གཙོ་བོ་ཡུལ་ཤུལ་མ་ཤི་ཀ།

སེམས་དགའ་སྡིག་པའི་ག་ལྟེ་བའི་སྡོམ་འདི་ཡོད་ག་སྡིག་གི་སྐུ་ལས་ང་ཆེ་ཚུ་རུ་རྣམ་མ་སེམས་པའི་ལས་གཞོམ་དཀའ་དཀའ་ནག་སྡིག་པའི་ཁུ་གེ་ཀ་གིས་ནང་བཞིན་ཅི་གི་ལྟ་གེ། འདི་ཁ་ལུ། ནམ་ཅི་ར་བེ་རུ་ང་ཅེ་མི་སྡིག་ཚུལ་གི་ལ་ལན་ཐབས་འདི་འཇོག་ད་ལུ་སེམས་གཙུག་ཏི་ཉེམ་ད་ལུ་གཉེན་སེམས་མི་བྱམས་ད་ཕུན་སུམ་འདི་ཚུལ་འདི་ཚུལ་ག་ར་ལུ་ཨ་ལུ་འདི་ཚུལ་ལུ་ལབ་ཨི་ཨ་ལུ་ཅམ་ཅི་མེ་མེ་ང་ཅེ་ཕོ་གེམ་འདི་ཚུལ་མེ་འདི་ཚུལ་མེ་གི་ནུ་ཅུ་ཨ་ཞིམ་ད་སིམ་ཡང་ཅེ་མེ་ཨ་ཕ་ཡང་ཅེ་མེ་ཨ་འགེ།

ཨ་ང་གཅིག་གིས་མ་པ་ལ་ར་འདི་ཟུ་མེ་ཆགས་དེ་མེད་ན། ང་གཅིག་ཚུ་ཚེ་གཅིག་གིས་སེམས་ཀྱི་ནང་ན་ལར་ཁོང་ཅིག་ཅིག་ལབ་སེ་མ་ཤི་པར་ཅོ་ཅིང་ཇམ་པར་བེ་དུས་ཧོམ་ད་ལུ་སེ། ད་ད་མ་ར་ང་གཅིག་ཇམ་པར་བེ་མི་སྐོར་ལེ་ང་གཅིག་ལྟ་གི། ཉན་སེ་མི་ཇམ་ད་པིན་སིམ་དེ་ཚུ་ཨ་ལུ་དུས་ཚུགས་གིས་ཀེན་ཆོས་ཀུམ་དེ་ལུ་ཧོམ་ད་ལུ་ཁོང་ལ་ལེན་ཐབས་དེ་བེ་ཡུས་སེ། ད་ཁྱོད་ཇམ་པར་བེ་དུས་ཧོམ་ད་ལུ་ཡོད་ཤུ་མ་ཤི་ཀ་གིས་ན་མ་སེ་མེ་ག་ཏིམ་ཅིག་སོང་སོས་གིས་ཇམ་པར་བེ་དུས་ཡོད་ག་དེའི་སྐོར་ལེ་ཧ་གོ་ཡི།

ལ་ལས་འདི་ཁོང་གི་བེའུ་སྦེ་ས་ལུ་ཆད་ཀྱིས་ཐོང། འདི་ཅམ་ཅི་མན་པ་ལུ་དོ་རུ་ར། ང་ཆེ་ཚུ་གི་སེམས་དགའ་དི་གི་བེ་ཅི་ཅི་སེམས་དགའ་དི་འཇོག་ད་ལུ་ནམ་ཆི་ར་བེ་རུ་ང་ཆེ་ཚུ་གི། ག་དུས་ལས་ང་ཆེ་གི་དི་ཛུ་མེ་གི་ཇམ་པར་བེའུའི་སྐོར་ལས་ང་ཆེ་གི་ཐོང་སུབ། འདི་གི་སྟིང་ལས་ང་ཆེ་ཚུ་གི་ལ་ལས་ཤོམ་ལ་ལེན་ཐབ་དི་ལུ་ང་ཆེ་ཚུ་གི། Pastor དི་ཚུ་གི་ཡང་ཅི་བེ་ང་ཆེ་ཚུ་གི Evangelist དི་ཚུ་གི་ང་ཆེ་སྐོར་ལས་ནམ་སེམས་གི་ཇམ་པར་བེ་དི་དུ་སེ་ལ་བེ་ལུ་ཇུ་ཅམ་ཅི་ང་ཆེ་ཧ་གོ་ཡི། དུས་སུ་མེ་གི་ཧ་གོ་བོ་ད་ལུ་ན་མེ་ང་ཅི་གི་ཁ་ལེ་ར་ཐེན་དི་འཇོ་ནི་མི། ལ་ལན་ཐབ་དི་འཇོག་ད་ལུ་མ་པོ་ལེ་ར་ང་ཅི་སེམས་ཅི་ཅི་ག་ག་དི་ཡོབ་ད་ལུ་ང་ཅི་གི་ཀན་ཅོ་ལུ་ཏོས་པ་བུ་སུབ་སེ་ལ་བི་ལུ་རྒྱུ་ཀན་ཅོ་གི་ན་མ་སེ་མེ་གི་ལ་ལན་ཐབ་དི་བེ་ཡུ། ད་ཨང་དྲུག་ན་ལུ་ཆེ་གི་མ་དྲ་བུ་ཅི་ཆེ་གི་ཐོང་དི་བེ་ཡུ། ད་ག་གི་ར་བེ་རུ་ཆེ་ཅི་ཅི་མ་ག་དེབ་རུ་ཅི་བེ་ཆིན། མ་དགའ་བོ་མ་དགའ་གི་སྐུ་ལས་ང་ཅིག་ལུས་ཅིག་ལ་བུར་ཆོད་ཅིག། དེ་ལས་ང་ཅིག་གིས་ཕ་བེ་མི་གི་ལག་དེ་བཅོས་ལས་གཞོན་མི་ནུ་ཞེས་ང་ཅིག་ཁ་ལས་ར་མ་པོ་ལ་ར་འདི་བཟོས་མེད་ཐེངས་འདི་བཅོས་ཡིན་མེད་ན། ལ་ཁོ་གི་བེ་མི་ལག་དེ་ནམ་སེམས་ལས་གཞོམ་གྱི་མེད་མེད་ཁོས་ང་ཅིག་ལུས་བཟོ་བཅའམ་ཆིག་ལབ་ཡིན་མེད། འདི་བཟོས་མེད་གི་ལག་དེ་ཐབ་དེ་འཇོག་ད་ལུས་མ་པོ་ལ་ར་ང་ཆེ་ཚུལ་གིས་འདི་བཟོས་མེད་གི། ང་ཅིག་གི་ར་གི་བཀན་བཅོས་གི་སའི་ཡུལ་ཤུལ་མ་ཞིག་ག་གི་ཚེ་ན་ལུས་བྱམས་པར་བེ་དེ་འཇོག་མེད་མི་དེ་ཚུལ་གིས།

མ་སོགས་ཀྱི་ཧེ་མ་ལ་ར་དཔའ་བོ་ང་ཅའི་ཁ་ལས་མནའ་མ་སྲིན་མེད་ཀྱི་ཚིག་མ་དུས་ཚོད་མནའ་མ་སྲིན་མེད་ཀྱི་མ་མ་མ་མ་ར་ང་ཅའི་ཁ་ལུག་གང་འདུས་པའི་དུས་འོང། དེ་ལས་ང་ཅའི་གི་དུས་འང་ནི་སྲིན་མེད་ཀྱི་ཁྱིམ་སྟོང་ལྟ་བུའི་བ་དོ་རུ་ར་སྦག་སྦག་འོམ་འོམ་རུ་བྱེད་པའི་ཅིང་ང་ཅའི་གི་མ་བཏང་ཧོ་ཧེབ་ཅི་ག་ལས་མནའ་མ་སྲིན་མེད་མ་མ་སོགས་ཀྱི་ཧེ་མ་ལ་ར་གི་མ་བཏང་འདུས་པའི་ང་ཅའི་གི་འཇོག་མེད་ན་འང་ནི་སུམ་ཅིའི་ང་ཅའི་གི་འཇོག་དག་ལུ།

ཕོ་དང་མོ། ཡང་ཅི་བན་ང་ཅི་གི་རྟ་དེ་འཇོག་དོ་ལ་དར་ནྷ་པ་ང་ཅི་གི་ལ་བ་ལུ་མོ་བལ་སི་མི་ནམ་མ་སུ་མི་ལས་ཤ་ཅི་ར་ང་ཅི་གི་ཐོང་དེ་བའི་ཡུ། དར་ཧེ་མ་ཧེ་མ་ཆུང་གུ་གང་ལ་ར་ང་ཅི་གི་མོ་བལ་སི་ལབ་དོ་ལུ་དར་མོ་བལ་དེ་ག་ཅི་སུམ་ཅེ་བུན་ན་ནོ་སམ་རྟ་དེ་འཇོག་དོ་ལུ། དེ་གང་ལུ་ཆུང་གུ་ཆུང་གུ་བའི་ལ་བ་ལུ་ཤི་དེ་བའི་ཁོང་གི་ཕ་དར་ཆུ་དར་ང་གི་ཁ་ལབ་ཁོ་བལ་སི་ལབ་དོ་ལུ།

འདི། འཛམ་བུ་གླིང་འདི་ང་ཆེ་ལོ་བཟོ་འདི་བས་ན་ཡིན། ང་ལྕེ་བཙུགས་ཀྱི་སེམས་བཙུགས་འདི་བས་འདི་དཀོན་མཆོག་གིས་བཟོ་བཟོ་ཅི་ཨིན་ཡིན་མནོ་བསམ་བཏང་འདི་བས་ལ་ལན་ལས་བཞོ་བས་ང་ཆེ་གི་ཐབས་འདི་བས་འཇུག་གོ། ད་རེས་ན་བ་ང་ཆེ་བཙུགས་ཀྱི་གེབ་འདི་བཙུགས་ང་ཆེ་ལུ་ག་དེམ་ཅིག་ང་ཆེ་ལུ། ང་ཆེ་ལུ་ལུ་རྒྱུ་འདི་ཚུལ་གཤེགས་འདི་བས་ཡོད་བུ། འདི་ཁོང་གིས་ང་ཆེ་ལུ་ག་སྐྱེ་གཟུགས་མེད་ཀྱི་ལེགས་ཤོམ་གཤེགས་འདི་བས་འདུག་དེ་འདི་གིས་ནང་བཞིན་ང་ཆེ་གི་ལ་ལས་བཞོམ་གྱི་བས་འདི་འཇོག་ད་ལུ། ང་ཆེ་བཙུགས་ཀྱི་ཐ་མ་རང་ང་ཆེ་གི་ང་ཆེ་ར་གི་ཞབས།